ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏིན་གྱིས་དཀྱིལ་ཤར་ཡུལ་གྲུའི་པེ་ལེ་སི་ཐང་བ་རྣམས་གནས་སྡོད་བྱ་ཡུལ། གྷ་ཛ་ས་ཁུལ་དུ་ཨིས་ར་ཨེལ་དང་ཧ་མཱ་སི་བར་རྒྱག་བཞིན་པའི་དམག་འཁྲུག་གནས་སྐབས་མཚམས་འཇོག་དང་དེ་བཞིན་ཧ་མཱ་སིའི་བཙན་ཁྲིད་བཀག་ཉར་འོག་ཡོད་པའི་མི་རྣམས་གློད་གྲོལ་ཡོང་རྒྱུ་བཅས་ཀྱི་ཐོག་གྲོས་མཐུན་ཞིག་རིང་མིན་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བའི་ནང་ཚུད་དུ་ཡོང་བའི་ཐུགས་རེ་གནང་གི་ཡོད་ཅེས་གསུངས་ཡོད་པ་རེད། དེ་ཡང་སྲིད་འཛིན་ཇོ་པཱ་ཏིན་ལ། གྷ་ཛ་ཁུལ་དུ་མེ་འཕེན་མཚམས་འཇོག་ག་དུས་འགོ་འཛུགས་བྱེད་ཀྱི་རེད་དམ་ཅེས་བཀའ་འདྲི་ཞུས་པའི་སྐབས། སྲིད་འཛིན་མཆོག་གིས། ངའི་རེ་བ་ལ་གཟའ་འཁོར་འདིའི་གཟའ་མཇུག་གམ། ཡང་ན་གཟའ་འཁོར་འདི་རྫོགས་མཚམས་ལ་ཡོང་གི་རེད་བསམ་གྱི་འདུག་ཅེས་བཀའ་ལན་གནང་བ་མ་ཟད་ཁོང་གིས། ངའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ཐབས་ཇུས་འདྲི་ཡུལ་གྱིས་གོང་ཞུས་གནད་དོན་ཐོག་གྲོས་མཐུན་ཞིག་འཇོག་ལ་ཉེ་བར་ཡོད་པའི་འགྲེལ་བརྗོད་བྱས་བྱུང་ཞེས་དང། ད་དུང་ཁོང་གིས་མུ་མཐུད་ནས་ངའི་རེ་བ་ལ། གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ནང་ཚུད་དུ་མེ་འཕེན་མཚམས་འཇོག་ཡོང་གི་རེད་ཅེས་གསུངས་ཡོད་པ་རེད། སྲིད་འཛིན་ཇོ་པཱ་ཏིན་གྱིས་གོང་ཞུས་བཀའ་མོལ་དེ་བཞིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ། ཨ་རིའི་ཨེན་པི་སི་བརྙན་འཕྲིན་ལས་ཁང་གི་གསར་འགོད་པ་སེད་མེཡརས་ཀྱི་དགོང་དྲོའི་བཅར་འདྲིའི་ལས་རིམ་ཞིག་གི་ཐོག་གསུངས་ཡོད་པ་རེད། ཨིས་ར་ཨེལ་དང་ཧ་མཱ་སི་བར་དུས་ཡུན་བདུན་ཕྲག་འགའ་ཤས་ཤིག་རིང་མེ་འཕེན་མཚམས་འཇོག་དང་དེ་བཞིན་དྲག་སྤྱོད་པ་ཚོས་གྷ་ཛ་ན་མི་བཙན་ཉར་བྱས་པ་རྣམས་གློད་གྲོལ་དང། དེའི་ཚབ་ལ་ཨིས་ར་ཨེལ་གྱིས་པེ་ལིས་ཐང་གི་བཙོན་པ་བརྒྱ་ཕྲག་འགའ་ཤས་གློད་གྲོལ་གཏོང་རྒྱུ་བཅས་ཀྱི་ཐད་གྲོས་མོལ་འགྲོ་བཞིན་ཡོད་ཅིང། གོང་ཞུས་གྲོས་མོལ་བྱེད་བཞིན་པའི་གྲོས་འཆར་ཁག་གི་ཁོངས་སུ། གྷ་ཛ་ས་ཁུལ་དུ་ཨ་ཆད་འུ་ཐུག་གི་གནས་སུ་ལྷུང་བའི་མི་རྣམས་ལ་ཉིན་ལྟར་དགོས་མཁོའི་རོགས་རམ་སྐྱེལ་འདྲེན་བྱ་རྒྱུའི་དོས་སྐྱེལ་རླངས་འཁོར་བརྒྱ་ཕྲག་འགའ་ཤས་འགྲུལ་བཞུད་བྱས་ཆོག་པ་བཟོ་རྒྱུ་བཅས་ཀྱི་ཆེད་དུ། གྷ་ཛ་ཁུལ་དུ། དུས་ཡུན་བདུན་ཕྲག་དྲུག་ཙམ་ཞིག་རིང་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་འཆར་བཏོན་ཡོད་པ་རེད། རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུའི་གཡས་གཡོན་དུ་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་རཱ་མ་དཱན་འགོ་འཛུགས་བྱེད་འཆར་ཡོད་པ་ལྟར། དེའི་སྔོན་དུ་དམག་འཐབ་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐུབ་པ་བྱེད་དགོས་ཀྱི་ཡོད་ཅིང། གང་ལགས་ཟེར་ན་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་རཱ་མ་དཱན་ནམ་མཁའི་སྐབས། ཨིས་ར་ཨེལ་དང་པེ་ལེ་སི་ཐན་གྱི་མི་རིགས་དབར་འཁོན་འཛིན་ཇེ་ཆེར་འགྲོ་གི་ཡོད་པ་རེད། དེའི་བར་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་གྷ་ཛ་ལུང་གཤོང་ན་ཨ་ཆད་འུ་ཐུག་གི་གནས་སུ་ལྷུང་བའི་མི་རྣམས་ལ་ཛ་དྲག་གི་དགོས་མཁོའི་རོགས་རམ་མཁོ་སྤྲོད་བྱེད་དགོས་པའི་བཀོད་ཁྱབ་ལ་ཨིས་ར་ཨེལ་གྱིས་དང་ལེན་བྱས་མེད་པའི་འགྲེལ་བརྗོད་བྱས་འདུག་དེ་བཞིན་ལྷོ་ཨ་ཧྥི་རི་ཀས་རྒྱལ་སྤྱིའི་ཁྲིམས་ཁང་ལ་ཨིས་ར་ཨེལ་གྱིས་མི་རིགས་རྩ་མེད་བཟོ་ཐབས་ཀྱི་བྱ་སྤྱོད་ལག་བསྟར་བྱེད་ཀྱི་ཡོད་པའི་སྐྱོན་འཛུགས་ཀྱི་ཞུ་གཏུག་བྱས་ཡོད་པ་དང་དེ་དང་ཕྱོགས་མཚུངས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་ཀྱང་ཨིས་རལ་གྱི་ངོས་ནས་པེ་ལེ་སི་ཐན་གྱི་མི་རྣམས་ཀྱི་ཚེ་སྲོག་ལ་ཉེན་ཁ་མི་ཡོང་སྔོན་འགོག་གི་ཐབས་ཤེས་གང་ཡོང་བྱེད་དགོས་པ་ཡིན་ཞེས་གསུངས་ཡོད་པ་རེད། ཨིས་རལ་གྱིས་རང་ལ་སྐྱོན་འཛུགས་བྱས་པ་ཁག་ལ་ངོས་ལེན་མ་བྱས་པར་མ་ཟད། ཨིས་རལ་གྱིས་ཧ་མ་སི་ཐོག་འཐབ་རྒོལ་བྱ་རྒྱུ་དེ་ནི་ཨིས་རལ་གྱི་རྒྱལ་ཁབ་སྲུང་སྐྱོབ་བྱ་ཐབས་སུ་དམིགས་པ་ཞིག་ཡིན་པའི་འགྲེལ་བརྗོད་བྱེད་ཀྱི་ཡོད་འདུག་ཨིས་རལ་དང་ཧ་མ་སི་དབར་དམག་འཐབ་བྱས་ཏེ་ད་བར་ཟླ་བ་ལྔ་ཙམ་འགྲོ་ལ་ཉེ་བའི་སྐབས་འདིར། པེ་ལི་སི་ཐན་གྱི་མི་རིགས་ས་ཡ་གཅིག་དང་འབུམ་བཞི་ཙམ་ཞིག་ཨི་ཇེབ་ཀྱི་ས་མཚམས་ས་ཁུལ་གྱི་ཉེ་འགྲམ་དུ་ཆགས་པའི་གྷ་རྫ་ས་ཁུལ་གྱི་ལྷོ་ཕྱོགས་རཱ་ཧྥ་གྲོང་ཁྱེར་དུ་ཉེན་ཡོལ་བྱས་ནས་གནས་སྡོད་བྱ་ཡུལ་དུ་ཨིས་ར་ཨེལ་གྱིས་ས་ཐོག་ནས་དྲག་རྒོལ་བྱ་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་པ་དང། རཱ་ཧྥ་ས་གནས་ཕྱོགས་སུ་ཉེན་ཡོལ་དུ་བསྐྱོད་པའི་པེ་ལི་སི་ཐན་པ་ཚོའི་གནས་སྟངས་ལ་རྒྱལ་སྤྱིའི་ཐོག་ནས་བློ་འཚབ་ཆེན་པོ་བྱས་པ་དང་འབྲེལ། ཨིས་ར་ཨེལ་གྱི་མཐུན་ཕྱོགས་མནའ་འབྲེལ་རྒྱལ་ཁབ་ཚོས་ཧ་མ་སི་ཐོག་ཨིས་རལ་གྱིས་དམག་འཐབ་བྱས་པའི་སྐབས་པེ་ལི་སི་ཐན་གྱི་ཞི་བའི་ཡུལ་མི་ཚོའི་ཚེ་སྲོག་སྐྱོབ་ཐབས་བྱེད་དགོས་པ་ཡིན་ཞེས་ཉེན་བརྡ་བཏང་ཡོད་པ་རེད། དེ་བཞིན་འདི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ཟླ་བའི་ཉིན་པེ་ལི་སི་ཐན་གྱི་སྲིད་བློན་མོ་ཧ་མད་ཞཱ་ཏཱ་ཡི་ཡིས་སྲིད་བློན་གྱི་ལས་གནས་ནས་དགོངས་ཞུ་བྱ་རྒྱུའི་སྙན་ཞུ་ཕུལ་ཡོད་ཅིང། ཨ་མི་རི་ཀས་པེ་ལི་སི་ཐན་གྱི་ནང་བསྒྱུར་བཅོས་ཤིག་གཏོང་དགོས་པའི་དགོས་འདུན་བཏོན་པ་ལྟར་པེ་ལི་སི་ཐན་གྱི་སྲིད་འཛིན་མོ་ཧ་མད་ཨ་བྷ་སི་ཀྱིས་ཡུལ་དེའི་ནང་ཆེད་ལས་གཞུང་འཛིན་མི་སྣ་བསྐོ་འདེམས་བྱེད་འཆར་ཡོད་པ་དང། དེ་བཞིན་ཨ་མི་རི་ཀས་ད་ལྟའི་ཨིས་ར་ཨེལ་དང་ཧ་མ་སི་དབར་གྱི་དྲག་འཐབ་དེ་མཇུག་སྒྲིལ་བྱས་པའི་རྗེས། མ་འོངས་པར་པེ་ལེས་ཐན་ཞེས་རྒྱལ་ཁབ་ཞིག་ཟུར་དུ་འཛུགས་རྒྱུའི་དགོས་འདུན་བཏོན་པ་དེར་ཨིས་ར་ཨེལ་གྱིས་ངོས་ལེན་བྱས་མེད་པ་རེད། ཡང་གནས་ཚུལ་ཐོན་པར་གཞིགས་ན། སྲིད་འཛིན་ཇོ་བཱ་ཌེན་གྱིས། གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ནང་ཚུད་དུ་གྷ་རྫ་ཁུལ་དུ་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐུབ་པའི་ཐུགས་རེ་གནང་གི་ཡོད་ཅེས་གསུངས་པ་དེ་ད་ལྟའི་ཆར་གསུང་ཡས་སྔ་དྲགས་པ་ཞིག་རེད་ཅེས་ཨིས་རལ་དང་ཧ་མ་སིའི་མཐོ་རིམ་འགོ་ཁྲིད་ཚོས་འགྲེལ་བརྗོད་བྱས་འདུག།
གོང་ཞུས་གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ཀུན་བཟང་སྒྲོལ་མ་ཡིན།